གསན་རྒྱུ། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་རྒྱུར་བོད་མིའི་སྤྱི་མཐུན་གྱི་བསོད་ནམས་གོང་སྤེལ་དགོས་རྒྱུ་གལ་ཆེན་པོ་ཡིན་པའི་སྐོར་བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་གིས་འབྲས་སྤུངས་བློ་གསལ་གླིང་དུ་གསུང་ཆོས་ཀྱི་ཉིན་མཐའ་མའི་སྐབས་གསུངས་ཡོད་པའི་སྐོར་གནས་ཚུལ་ཞིག་དང། བོད་མི་བརྒྱ་སྐོར་ཞིག་གིས་ཁ་སང་ཕྱི་ཟླ་གཉིས་པའི་ཚེས་གཅིག་ཉིན་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ཏུ་ཡོད་པའི་རྒྱ་ནག་གཞུང་ཚབ་མདུན་རྒྱ་ནག་གཞུང་གིས་བོད་མིའི DNA ཁྲག་རིགས་རྒྱུད་རྫས་བསྡུ་ལེན་བྱེད་རྒྱུ་མཚམས་འཇོག་བྱེད་དགོས་པའི་ངོ་རྒོལ་སྐད་འབོད་བྱས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གསན་རྒྱུ། དམིགས་བསལ་བཅར་འདྲིའི་ལེ་ཚན་ནང་ལོ་མང་རིང་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་སྤྱི་འཐུས་དང་འོས་བསྡུ་ལས་ཁང་གི་འགན་འཛིན་སོགས་ཕྱག་ལས་གནང་མྱོང་མཁན་དགོན་ཤར་རྡོ་རྗེ་དགྲ་འདུལ་ལགས་ཀྱི་སྐུ་ཚེའི་ལོ་རྒྱུས་དང་འབྲེལ་བའི་སྐོར་བཅར་འདྲི་ཞུས་པ་ཞིག་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེའི་ཕྱག་རོགས་ལྕམ་སྐུ་བིག་ཏོ་རི་ཡ་ནུའུ་ལེན་མཆོག་བལ་ཡུལ་དུ་གཞུང་འབྲེལ་འཚམས་གཟིགས་གནང་བཞིན་ཡོད་པ་དང་བཅས་བལ་ཡུལ་ནང་ཉེ་ཆར་གཞུང་འཕོ་འགྱུར་ཕྱིན་པ་དེས་བལ་ཡུལ་ནང་གནས་སྡོད་བོད་མི་སྐྱབས་བཅོལ་བའི་གནས་བབ་ལ་འགྱུར་བ་ཞིག་འགྲོ་མིན་ཐད་བཅར་འདྲི་ཞུས་པ་ཞིག་བཅས་གསར་འགྱུར་དང་ལེ་ཚན་གཞན་འགའ་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་རིག་འཛིན་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་གིས་མ་འོངས་པའི ྋགོང་ས་ཏཱ་ལའི་བླ་མ་མཆོག་གི་ཡང་སྲིད་ཕེབས་ཕྱོགས་ལ་སྟངས་འཛིན་བྱ་རྒྱུའི་རྣམ་འགྱུར་བཟུང་གི་ཡོད་པ་དེ་ལྟར་ཡང་འཇར་མན་གཞུང་གིས་རྒྱ་ནག་གི་ངན་བྱུས་དེ་སྐྱོན་བརྗོད་གནང་གི་ཡོད་ཅེས་འཇར་མན་གྱི་ཉིན་རེའི་གསར་ཤོག། Rundschau། ཞེས་པའི་བཅར་འདྲིའི་བཀའ་ལན་གནང་འདུག་དེ་ཡང་གོང་བརྗོད་གསར་ཤོག་དེའི་རྩོམ་སྒྲིག་པས་འཇར་མན་གྱི་ཕྱི་སྲིད་ལས་ཁང་ལ ྋགོང་ས་ཏཱ་ལའི་བླ་མའི་མ་འོངས་པའི་ཡང་སྲིད་ཕེབས་ཕྱོགས་ཐད་དགོངས་ཚུལ་ཇི་འདྲ་ཡོད་མེད་བཀའ་འདྲི་ཞུས་པར། འཇར་མན་དབུས་གཞུང་གི་ངོས་ནས་ཆོས་ལུགས་ཀྱི་ཚོགས་སྡེ་ཁག་ནས་ཆོས་ལུགས་ཀྱི་ལས་དོན་ཁག་རང་སྐྱོང་གི་དབང་ཚད་ཐོག་ནས་གཏན་འབེབས་གནང་དགོས་པ་ཞིག་ལ་ཡིད་ཆེས་གནང་གི་ཡོད་པ་གསུངས་ཤིང། འདིའི་ནང་སོ་སོའི་ཆོས་ལུགས་ཀྱི་དབུ་ཁྲིད་ཐད་ཐག་གཅོད་བྱེད་པའི་ཐོབ་ཐང་སོ་སོར་ཡོད་པ་དེ་ཚུད་ཀྱི་ཡོད་རེད་ཅེས་ལན་འདེབས་གནང་འདུག་ད་ག་ནང་བཞིན་འཇར་མན་ཕྱི་སྲིད་བློན་ཆེན་མཆོག་གི་འགོ་ཁྲིད་འོག་རྒྱ་ནག་ཐོག་འཛིན་པའི་འཐབ་ཇུས་ནང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དེ་གལ་གནད་ཆེ་བ་ཞིག་ལ་འགྱུར་རྒྱུ་ཡིན་ལུགས་ཀྱང་གསུངས་འདུག་ཡང་འཇར་མན་གཞུང་གིས་བཀའ་ལན་གནང་བའི་གནད་དོན་འདི་ནི་ཉེ་ལམ་འཇར་མན་རྒྱལ་ས་འབར་ལིན་ནང་ཡོད་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན། ཀཱི་མུ་ལར་ལགས་ཀྱིས་འཇར་མན་གཞུང་ལ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་དང་འབྲེལ་བའི་ཐོག་ནས་ཐབས་བྱུས་ཐད་འཇར་མན་གཞུང་གིས་དོ་ཁུར་གནང་དགོས་པའི་འབོད་སྐུལ་ཞུས་པའི་རྗེས་སུ་ད་རེས་གཞུང་གིས་གསལ་བཤད་གནང་བ་ཞིག་ཡིན་པ་དང་ཀཱི་མུ་ལར་ལགས་ཀྱིས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ལྟའི་གནས་སྟངས་འདི་མུར་གནས་པའི་འོག་མ་འོངས་སྐུའི་ཡང་སྲིད་ཕེབས་དགོས་བྱུང་ཚེ་རང་དབང་ལུང་པར་ཕེབས་རྒྱུ་ཡིན་པ་བཀའ་གནང་ཡོད་པ་ལུང་འདྲེན་གནང་ཡོད་ནའང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་འདི་རྒྱ་ནག་གཞུང་གིས་ཐག་གཅོད་བྱེད་དབང་མེད་པ་གསལ་པོ་བཟོས་གནང་གྲུབ་ཡོད་པ་རེད། གསར་འགྱུར་གཞན་ཞིག་ལ། སྲིད་སྐྱོང་མཆོག་གིས་ཁྲིག་སེ་རིན་པོ་ཆེ་མཆོག་ལ་རྒྱ་གར་གཞུང་ནས་ཆེས་མཐོའི་པདྨ་ཤྲི་རི་གཟེངས་རྟགས་འབུལ་བཞེས་གནང་བར་འཚམས་འདྲི་གནང་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལ་དྭགས་ཁྲིག་སེ་རིན་པོ་ཆེ་མཆོག་ལ་ཉེ་ཆར་རྒྱ་གར་གཞུང་ནས་ཆེས་མཐོའི་པདྨ་ཤྲི་རི་གཟེངས་རྟགས་འབུལ་བཞེས་གནང་བར་དགའ་བསུའི་འཚམས་འདྲི་ཞིག་གནང་ཡོད་པ་དེའི་ནང་སྐུ་ཉིད་ལ་ཆེས་མཐོའི་གཟེངས་རྟགས་འབུལ་བཞེས་གནང་བ་དེ་ནི། རིན་པོ་ཆེ་མཆོག་གིས་ཆོས་ཕྱོགས་དང་བྱམས་བརྩེའི་ཕྱག་ལས་ཕུལ་བྱུང་གནང་བའི་མཛད་རྗེས་ལ་བརྟེན་ནས་ཡིན་པ་བསྟན་ངོས་ཀྱིས་བོད་མི་མང་གི་ཚབ་ཞུས་ཏེ་འཚམས་འདྲི་ཡོད་ལ་མ་འོངས་པར་ཡང་རིན་པོ་ཆེ་མཆོག་གི་མཛད་འཕྲིན་མཐའ་དག་ལྷུན་གྱིས་གྲུབ་པའི་སྨོན་འདུན་ཡོད་ཅེས་བཀོད་གནང་ཡོད་པ་རེད། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཁ་སང་དགོང་དྲོ་འདི་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་དུ་འཚམས་གཟིགས་ཕེབས་འབྱོར་བྱུང་ཡོད་པ་དང། དེ་རིང་ཕྱི་ཟླ་གཉིས་པའི་ཚེས་གཉིས་ཉིན་ཨ་མི་རི་ཀའི་སྲིད་འཛིན་ལས་ཁུངས་ཀྱི་འབྲེལ་ཡོད་མི་སྣ་ཁག་ཅིག་མཇལ་འཕྲད་གནང་རྒྱུ་དང། རིམ་པས་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་གསར་པས་གཙོས་གྲོས་ཚོགས་འཐུས་མི་སོགས་མཇལ་འཕྲད་གནང་གི་ཡོད་འདུག་ད་ག་ནང་བཞིན་བཙན་བྱོལ་བོད་མི་ཚོར་མཐུན་འགྱུར་རོགས་རམ་གནང་མཁན་གྱི་ཨ་མི་རི་ཀའི་གཞུང་གི་ཚན་པ་ཚོའི་ལས་བྱེད་དང་ཡང་མཇལ་འཕྲད་གནང་འཆར་དང་ཟླ་བ་འདིའི་ཚེས་བཅུ་བདུན་བར་གཞུང་འབྲེལ་འཚམས་གཟིགས་གནང་རྒྱུན་རིང་ཨ་མི་རི་ཀའི་ནུབ་རྒྱུད་ཀྱི་བོད་མི་འདུས་སྡོད་ཁག་འགའ་ཤས་ནང་བོད་མི་ཚོ་དང་མཇལ་འཕྲད་གནང་རྒྱུས་མཚོན་མཛད་འཆར་ཁག་ཅིག་ཡོད་འདུག་དེ་ནས་རིམ་བཞིན་ཁེ་ན་ཌའི་ཝན་ཁུ་ཝར་དང་ཐོ་རན་ཏོ་བཅས་པའི་ནང་དུའང་འཚམས་གཟིགས་དང་བོད་མི་ཚོ་མཇལ་འཕྲད་གནང་རྒྱུ་སོགས་ཀྱི་མཛད་འཆར་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་སྙན་སྒྲོན་ཞུ་གི་ཡིན་རྒྱ་ནག་གཞུང་གིས་བྲག་འགོ་ཁུལ་དུ། ཕྱི་ཕྱོགས་སུ་འབྲེལ་བ་བྱས་མི་ཆོག་པའི་དམ་དྲག་དང་ཁ་པར་ལ་ཞིབ་བཤེར་རིགས་བྱེད་བཞིན་ཡོད་འདུག་འདིའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་སངས་རྒྱས་དཀོན་མཆོག་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད། རྒྱ་ནག་གཞུང་གིས་བྲག་འགོ་ཁུལ་དུ་ཕྱི་ཕྱོགས་སུ་འབྲེལ་བ་བྱས་མི་ཆོག་པའི་དམ་དྲག་དང་ཁ་པར་ལ་ཞིབ་བཤེར་རིགས་བྱེད་བཞིན་ཡོད་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དང་པོ་ནས་བཟུང་རྒྱ་ནག་གཞུང་གི་འབྲེལ་ཡོད་ཚན་པས་བྲག་འགོ་དགོན་གྲོང་གཉིས་སུ་ཕྱི་ཕྱོགས་སུ་འབྲེལ་བ་བྱས་མི་ཆོག་པ་ས་གནས་མགོ་ཁྲིད་ཁག་བརྒྱུད་ནས་བསྒྲགས་ཡོད་པ་དང། ས་གནས་ཡུལ་མི་ཚོའི་ཁ་པར་ལ་གང་བྱུང་སྔོག་བཤེར་གྱིས་ཕྱི་ཕྱོགས་སུ་འབྲེལ་བ་བྱས་མིན་ཐད་ཞིབ་བཤེར་དང། ཡུལ་མི་ཚོས་ས་གནས་ཀྱི་འབྲེལ་ཡོད་གནས་ཚུལ་ཕྱི་ལ་སྤྲད་མི་ཆོག་པ། ཕྱི་ཕྱོགས་སུ་ཡོད་པའི་འབྲེལ་ཡོད་དང་ནང་མི་སོགས་སུ་འབྲེལ་འདྲིས་དང་དངུལ་བསྐུར་མི་ཆོག་པའི་དམ་བསྒྲགས་བྱེད་བཞིན་ཡོད་པ། བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། སྡོད་ས་གཅིག་ལ་བཤད་མི་ཆོག་ནང་ལོགས་ཀྱི་གནས་ཚུལ་ཕྱི་ལོགས་གཏོང་མི་ཆོག་ཟེར་ནས་ཞེ་གི་དམ་དྲག་བྱེད་དགོས་རུང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་བཅུ་པ་ནས་བཟུང་རྒྱ་ནག་གཞུང་གིས་བྲག་འགོ་ཁུལ་དུ་སྟོན་པའི་སྐུ་བརྙན་དང་མ་ནི་འཁོར་ལོ་སོགས་གཏོར་བཤིག་བཏང་སྟེ། ཡུལ་དེའི་ནང་དམ་དྲག་དང་ཡུལ་མི་འཛིན་བཟུང་བཀག་ཉར་སོགས་བྱས་ཡོད་པ་རེད་ལ། ཡང་འབྲེལ་ཡོད་གནས་ཚུལ་མཁོ་སྤྲོད་པ་ཞིག་ནས་ད་ལྟའི་ཆར་བྲག་འགོ་རྫོང་གི་དེ་སྔའི་དམར་ཤོག་འགོ་ཁྲིད་ཝང་ཏུང་ཧྲེང་ཟེར་བ་དེས་བརྗེ་པོ་བརྒྱབ་ཡོད་སྟབས་སྔོན་དང་བསྡུར་ན་དགོན་པའི་བྱེད་སྒོ་ཁག་ལ་དམ་དྲག་དེ་ཙམ་མེད་ཀྱང། དགོན་པའི་ལས་སྣེ་ཚོ་རྒྱུན་པར་ཚོགས་འདུ་འཚོགས་ཏེ་སློབ་གསོ་བཏང་བ་དང་ས་གནས་འགོ་ཁྲིད་ཁག་བརྒྱུད་ནས་ཡུལ་མི་ཚོར་ཕྱི་ཕྱོགས་སུ་འབྲེལ་བ་བྱས་པ་ཡིན་ན་དྲ་ལམ་ཁག་ཏུ་ལྟ་རྟོག་ནན་མོ་བྱས་ཡོད་པ་སོགས་ཀྱི་འཇིགས་སྐུལ་བྱེད་བཞིན་ཡོད་པ་འགྲེལ་བརྗོད་གནང་གི་འདུག། འདིར་ཚོད་དཔག་ནུས་མེད་ཁོ་ཚོ་བ་ནི་ཅིག་ལྟ་རྟོག་བྱེད་དགོས་ཡོད་ཟེར་ནས་གནས་སྐབས་གང་ཡོད་གསལ་བསྒྲགས་བྱས་ཡོད། འདི་ལོའི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གསུམ་ཉིན་དབྱིན་ཡུལ་དུ་ཡོད་པའི་བོད་གནས་ལྟ་ཞིབ་ཁང་དང་བོད་རང་བཙན་ཚོགས་པ་གཉིས་ཀྱིས་སྙན་ཐོ་ཞིག་བཏོན་ཏེ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་བཅུ་པའི་ནང་ནས་བཟུང་བྲག་འགོ་རྫོང་དེ་བཞིན་རྒྱ་ནག་དམར་པོའི་དྲག་པོའི་བཙན་གནོན་འོག་ཚུད་ནས་བོད་ཀྱི་ཆོས་དང་རིག་གཞུང་གི་ཤུལ་བཞག་བྱས་པ་གཏོར་བཤིག་བཏང་བ་དང། ས་གནས་ཀྱི་བོད་མི་རྣམས་གང་བྱུང་གིས་འཛིན་བཟུང་བཙོན་འཇུག་དང་སྡུག་སྦྱོང་མནར་གཅོད་གཏོང་བཞིན་པ་སོགས་ཐེར་འདོན་བྱས་ཡོད་པ་རེད་ལ། བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་བྲག་འགོ་རྫོང་དུ་དམ་དྲག་དང་ཡུལ་མི་ཚོའི་འགྲོ་སྐྱོད་དེར་ལྟ་བཤེར་ནན་མོ་བྱེད་ཀྱི་ཡོད་པ་འགྲེལ་བརྗོད་གནང་གི་འདུག། ད་ངོ་མ་ནང་བཞིན་གྱི་འཁོར་ཡུག་ནས་པར་བརྒྱབ་མི་ཆོག་ཡ། དེ་ནས་གནས་སྟངས་དེ་ཚོ་ཕྱི་ལོགས་ལ་ཤོད་མི་ཆོག་ཡ། འོ་ད་ལྟ་གི་དམ་དྲག་ངོ་མ་ནང་བཞིན་ཞིག་པ་རེད། རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་བྲག་འགོ་ནས་སྟོན་པའི་སྐུ་བརྙན་དང་སློབ་གྲྭ་སོགས་གཏོར་བཤིག་བཏང་བ་དང་འབྲེལ་སྐབས་དེར་རྒྱ་ནག་གཞུང་གིས་དེ་འབྲེལ་གྱི་གནས་ཚུལ་ཁག་ཕྱི་ཕྱོགས་སུ་མི་ཤོད་ཕྱིར་གསང་རྒྱ་དམ་པོ་བྱས་པ་མ་ཟད། ཉེན་རྟོག་པ་འགྲེམས་འཇོག་གིས་ཡུལ་མི་ཚོར་ལྟ་རྟོག་དང། དགོན་པའི་དགེ་འདུན་པ་ཚོར་ལག་ཏུ་ཁ་པར་སོགས་གང་ཡང་འཁུར་མ་བཅུག་པར་སྐུ་བརྙན་གཏོར་བཤིག་གི་ཡུལ་དངོས་སུ་ལྟ་བཅུག་པའི་གནས་ཚུལ་བྱུང་ཡོད་པ་རེད་ལ། རྗེས་སུ་སྐུ་བརྙན་གཏོར་བཤིག་གི་གནས་ཚུལ་ཕྱི་ཕྱོགས་སུ་མཁོ་སྤྲོད་བྱས་སྐོར་བརྗོད་ནས་བྲག་འགོ་དགོན་གྲོང་གཉིས་སུ་དམ་བསྒྲགས་ཤུགས་ཆེན་བྱས་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས། ཁྱེད་རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་རྒྱུར་བོད་མི་སྤྱི་མཐུན་གྱི་བསོད་ནམས་གོང་འཕེལ་དགོས་རྒྱུ་གལ་ཆེན་པོ་ཡིན་པའི་སྐོར་བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་གིས་འབྲས་སྤུངས་བློ་གསལ་གླིང་དུ་གསུང་ཆོས་ཀྱི་ཉིན་མཐའ་མའི་ཉིན་བཀའ་གནང་འདུག་འདིའི་སྐོར་རྒྱ་གར་ལྷོ་ཕྱོགས་ནས་པད་མ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད། བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་ལ་རྒྱ་གར་ལྷོ་ཕྱོགས། མོན་གྷོ་འདོད་རྒུ་གླིང་འབྲས་སྤུངས་བློ་གསལ་གླིང་གི་འདུས་སྤྱི་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར། རིན་པོ་ཆེ་མཆོག་ནས་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་བརྒྱད་ཉིན་ནས་དབུ་འཛུགས་ཀྱིས། ཕྱི་ཟླ་གཉིས་པའི་ཚེས་གཅིག་བར་ཉིན་ལྔའི་རིང། སློབ་དཔོན་ཆེན་མོ་ཞི་བ་ལྷས་མཛད་པའི་དབུ་མ་བཞི་བརྒྱ་པའི་གསུང་ཆོས་གནང་ཡོད་ཅིང། དེ་ཚེས་གཅིག་གསུང་ཆོས་ཉིན་མཐའ་མའི་མཐའ་མཇུག་ཏུ་རིན་པོ་ཆེ་མཆོག་ནས། ཉིན་ཤས་ཀྱི་རིང་ཆོས་འཆད་ཉན་གནང་བ་དེ་ཆོས་བརྒྱད་ཉོན་མོངས་ཅན་དུ་མ་སོང་བ་དང། དེ་ལས་བྱུང་བའི་རྣམ་དཀར་དགེ་ཚོགས་རྣམས་གཙོ་བྱས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་རྒྱུ་གལ་ཆེན་ཡིན་ཞིང། སྤྱིར་བཏང་གོང་ས་མཆོག་སྐུ་ཚེ་ཡུན་རིང་བརྟན་རྒྱུ་ཞལ་བཞེས་དང་ལུང་བསྟན་ཡོད་ཀྱང། ད་དུང་མགོན་པོ་གང་ཉིད་སྐུ་ཚེ་ཞབས་པད་བརྟན་ཆེད་བོད་མིའི་སྤྱི་མཐུན་བསོད་ནམས་གོང་འཕེལ་དགོས་རྒྱུ་གལ་ཆེན་པོ་ཡིན་པར་གསུངས་གནང་ཡོད་པ་རེད། བྱས་ཙང་གནས་ཆུང་བཀའ་ལུང་གི་མ་ལག་ལས་རྒྱག་རུང་བྱེད་དགོས་ཚུལ་བསྟན་གྱི་རེད་དེ་ཡིན་ནའི་སྤྱི་མཐུན་གྱི་བསོད་ནམས་ལ་ཞུགས་ཀྱི་རག་ལས་ཀྱི་རེད་ཟེར་བྱས་ནས་སྔ་མོ་ནས་དེ་ཡང་ཡང་བྱས་ནས་ནན་པོ་བྱས་ནས་གསུང་གི་ཡོད་རེད། བྱས་ཙང་ད་ད་ལྟ་ང་ཚོས་སྐབས་སྐབས་ལ་ཡ་སྤྱི་མཐུན་གྱི་བསོད་ནམས་ཉམས་ཡག་གི་རྒྱུ་རྐྱེན་འདྲ་པོ་དེ་འདྲ་ཡང་མཐོང་ཡོང་གི་འདུག་ག་དེ་ཡིན་ཙང་ད་ང་རང་ཚོས་ངེས་པར་དུ་བོད་རིགས་སྤྱི་དང། འགྲོ་བ་མི་རིགས་སྤྱི། སྤྱི་མཐུན་བསོད་ནམས་གོང་དུ་བཏང་ཡག་གི་ཐབས་ཚུལ་ལ་ཡ་སྒོ་ཐམས་ཅད་ནས་འབད་རྩོལ་གནང་དགོས་ཡག་དེ་གལ་ཆེན་པོ་རེད་ཤག་བསམ་ད་ད་རིང་ངས་འདི་བརྒྱ་སྟོང་སྙན་སྒྲོན་ཞུས་ན་བསམ་པ་བྱུང། རིན་པོ་ཆེ་མཆོག་གིས་རྗེ་རིན་པོ་ཆེའི་གསུང་ལུང་འདྲེན་གྱིས་རྣམ་འདྲེན་བཞི་པའི་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་མི་ཉམས་རྒྱུན་འཛིན་བྱ་རྒྱུའི་གོ་སྐབས་ཡོད་པ་དེ་རླབས་ཆེན་ཞིག་ཡིན་པ་དང་དེ་མ་འོངས་པར་དགེ་འདུན་པ་རྣམ་པས་མི་ཉམས་རྒྱུན་འཛིན་བྱ་རྒྱུར་འབད་བརྩོན་དགོས་པའི་ལམ་སྟོན་གནང་ཡོད་པ་རེད། ང་ཚོ་རབ་བྱུང་བ་དེ་ཚོས

རླབས་ཆེན་བྱུང་ཡོད་རེད་ལ་མ་འོངས་པ་ལ་དེ་ཉམས་ཆག་མེད་པར་ག་དུས་ཡིན་ནའི་ཡར་རྒྱས་འགྲོ་ཡག་གི་ཕྱོགས་ལ་ཡང་འབད་བརྩོན་གནང་དགོས་ཡ་དེ་དོ་གལ་ཆེན་པོ་རེད་ཅེས་ཐུགས་ལ་འཇགས་པ་ཞུ།
གཞན་ཡང་རིན་པོ་ཆེན་མཆོག་གིས་གསུངས་ཡག་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཡང་ཡང་བཀའ་ཕེབས་དགོངས་དོན་ལྟར། དེ་སྔ་དང་མི་འདྲ་བར་དེང་སྐབས་གདན་ས་གྲྭ་ཚང་ཁག་གི་སློབ་གཉེར་གང་ཅིར་ཡར་རྒྱས་ཕྱིན་པ་དེ་ནི་གོང་ས་མཆོག་གི་བཀའ་དྲིན་ལ་བརྟེན་ནས་བྱུང་བ་ཞིག་ཡིན་པར་གསུངས་གནང་ཡོད་པ་རེད། ལྷག་པར་དུ་འདས་པའི་ལོ་བཅོ་ལྔ་ཉི་ཤུའི་ནང་ལ།

དུས་ངན་སྙིགས་མ་འདི་འདྲའི་སྐབས་ལ་ཡིན་ན་ཡང། རྒྱལ་བའི་བསྟན་པ་རིན་པོ་ཆེ་ཡུན་རིང་དུ་གནས་ཡག་གི་ཐབས་ཚུལ་ལ་ཡ། ང་རང་ཚང་མས་གང་ཐུབ་ཅི་ཐུབ་ཀྱིས་ཡོད་དགུ་རྩལ་སྤྲུགས་བྱེད་དགོས་ཡག་དེ་བཤད་མ་དགོས་རེད། ད་ལན་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་གིས་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་གི་སྐུ་མདུན་ནས་དབུ་མ་བཞི་བརྒྱ་པའི་གསུང་ཆོས་ཞུ་དགོས་པའི་རྒྱུ་མཚན་སྐོར་ལ་བློ་གསལ་གླིང་གྲྭ་ཚང་གི་མཁན་རིན་པོ་ཆེ་བློ་བཟང་བསམ་གཏན་ལགས་ཀྱིས་ངོ་སྤྲོད་འདི་ལྟར་གནང་བྱུང། ད་རིང་ང་ཚོ་གི་བཞི་བརྒྱ་པའི་གཞུང་དང་རྒྱ་སྐྱེད་དེ་ཚོ་ལྟ་དགོས་ཏེ་སྐྱབས་མགོན་རིན་པོ་ཆེ་གི་བཀའ་སློབ་ཡང་ནས་ཡང་དུ་བཀའ་ཕེབས་པ་གཞི་བཟུང་གིས་ཏེ་ང་ཚོ་གཞི་རྩ་བཟུང་ནས་ཨ་ནེ་རྒྱལ་བ་རིན་པོ་ཆེའི་བཀའ་དགོངས་དེ་ང་ཚོ་སྒྲུབ་ཐུབ་པ་ཡར་རྒྱས་འགྲོ་ཐུབ་པའི་ཆེད་དང་མ་འོངས་པ་ན་ཨ་ནེ་དབུ་མའི་གཞུང་ལ་ཨ་ནེ་ཡག་པོ་ཞིག་གསན་བསམ་ཡག་པོ་ཞིག་ཡོང་ཐུབ་པའི་ཆེད་དུ་ཨ་ནེ་ཞུས་པའི་གཙོ་བོ་དང་ཨ་ནེ་བཞི་བརྒྱ་པའི་གཞུང་དེ་གལ་ཆེན་པོ་ཡིན་པ་ཨོ་དེ་འདྲ་ཞུ་གི་ཡོད་ནི་རྒྱལ་བ་རིན་པོ་ཆེའི་སྐུ་ཚེ་ཞབས་པད་དེ་ཚོ་ང་ཚོས་དགེ་རྩ་འདི་བསགས་པ་ལ་བརྟེན་ནས་རྒྱལ་བ་རིན་པོ་ཆེའི་སྐུ་ཚེ་ཞབས་པད་བརྟན་པ་དང་ཐུགས་ཀྱི་བཞེད་དོན་མཐའ་དག་ལྷུན་གྱིས་གྲུབ་པ་དང་གཞིས་བྱེས་བོད་དམངས་ཡོངས་ཀྱི་རིག་གནས་ཉམས་དོད་རྣམ་པའི་བོད་དོན་བདེན་མཐའ་མྱུར་དུ་གསལ་ནས་གཞིས་བྱེས་མཉམ་འཛོམས་པའི་བཀྲ་ཤིས་པའི་ཉི་མ་མྱུར་དུ་ཤར་ཐུབ་པའི་ནི་སྨོན་འདུན་ཞུ་གི་ཡོད་ཐུགས་རྗེ་གནང། སློབ་དཔོན་ཆེན་མོ་ཞི་བ་ལྷས་མཛད་པའི་དབུ་མ་བཞི་བརྒྱ་པ་དེ་ནི་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་དབུ་མ་རྩ་བ་ཤེས་རབ་ཀྱིས་གཙོས་པའི་དབུ་མ་རིགས་ཚོགས་དྲུག་གི་ནང་བསྟན་པའི་གཞུང་ཁག་གང་ཟག་གཅིག་གིས་སྟན་ཐོག་གཅིག་ལ་ཉམས་སུ་ལེན་པའམ་སྒོམ་པའི་རིམ་པ་བསྟན་པའི་གཞུང་ཞིག་ཡིན་པ་དང། གཞུང་དེའི་ནང་རབ་བྱེད་བཅུ་དྲུག་ཡོད་ཅིང། ད་ལན་རིན་པོ་ཆེ་མཆོག་གིས་རབ་བྱེད་བཞིའི་བར་བཤད་ལུང་གཉིས་ཀ་གནང་ཡོད་པ་དང། ལྷག་མ་རྣམས་ལུང་རྐྱང་གནང་ཡོད་ཀྱང་རྗེས་སུ་འཕྲོས་རྣམས་གནང་རྒྱུའི་དགོངས་བཞེད་ཡོད་པ་མ་ཟད། ད་དུང་དབུ་མ་འཇུག་པ་རང་འགྲེལ་གྱི་གསུང་ཆོས་ཞུ་རྒྱུའི་གསོལ་འདེབས་ཞུས་ཡོད་པ། བློ་གསལ་གླིང་མཁན་རིན་པོ་ཆེ་མཆོག་གིས་གསུང་གནང་བྱུང། ད་ལན་རིན་པོ་ཆེ་མཆོག་གི་སྐུ་མདུན་ནས་གསུང་ཆོས་ཞུ་བར་བཅར་མཁན་ཤར་པ་ཆོས་རྗེ་རིན་པོ་ཆེ་མཆོག་གིས་གཙོས་པའི་གདན་སའི་གྲྭ་ཚང་ཁག་གི་མཁན་པོ་མཁན་ཟུར་དང་བླ་སྤྲུལ་དགེ་བཤེས་དང། ཕྱི་ནང་སེར་སྐྱ་མི་མང་བཅས་ཁྱོན་ཆོས་ཞུ་བ་ཉིས་སྟོང་བརྒལ་བ་ཞིག་བཅར་གནང་ཡོད་པ་རེད་འདུག་རིན་པོ་ཆེ་མཆོག་གིས་འདི་ཚེས་གསུམ་ནས་དྲུག་བར། བློ་གསལ་གླིང་སྤོམ་ར་ཁང་ཚན་དུ་བློ་སྦྱོང་དོན་བདུན་མ་དང་བློ་སྦྱོང་ཚིག་བརྒྱད་མའི། གསུང་ཆོས་གནང་རྒྱུ་དང་ཕྱི་ཚེས་བརྒྱད་ནས་བཅུ་གཅིག་བར། ཕུ་ཁང་ཁང་ཚན་དུ་རྟོགས་བརྗོད་མདུན་ལེགས་མའི་གསུང་ཆོས་དང། དེ་རྗེས་ཚ་བ་ཁང་ཚན་དུ་ཤེས་རབ་སྙིང་པོའི་གསུང་ཆོས་གནང་རྒྱུ་བཅས་ཀྱི་མཛད་རིམ་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཕྱི་ཟླ་གཉིས་པའི་ཚེས་གཅིག་ཉིན་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ཏུ་རྒྱ་ནག་གཞུང་ཚབ་མདུན་བོད་མི་ཚོས་རྒྱ་ནག་གཞུང་གིས་བོད་མིའི DNA ཁྲག་རིགས་རྒྱུད་རྫས་བསྡུ་ལེན་བྱེད་རྒྱུ་མཚམས་འཇོག་བྱེད་དགོས་ཅེས་ངོ་རྒོལ་གྱི་སྐད་འབོད་བྱས་ཡོད་པའི་སྐོར་འདི་གའི་གསར་འགོད་པ་ཆོས་ལེབ་ཆོས་འཕེལ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། བོད་མི་སྐོར་ཞིག་གིས་ཕྱི་ཟླ་གཉིས་པའི་ཚེས་གཅིག་ཉིན་གྱི་ཕྱི་དྲོར། ནིའུ་ཡོག་ཏུ་ཡོད་པའི་རྒྱ་ནག་གཞུང་ཚབ་མདུན་དུ་འཛོམས་ནས། རྒྱ་ནག་གཞུང་གིས་བོད་མིའི DNA ཁྲག་རིགས་རྒྱུད་རྫས་བསྡུ་ལེན་བྱེད་རྒྱུ་མཚམས་འཇོག་བྱེད་དགོས་ཡོད་ཅེས་ངོ་རྒོལ་སྐད་འབོད་བྱས་སོང། བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འཆར་འབྲེལ་མཐུད་པ་བློ་བཟང་ཚེ་བརྟན་ལགས་ཀྱིས། དེ་རིང་གི་ལས་འགུལ་སྤེལ་དགོས་དོན་སྐོར་ངོ་སྤྲོད་བྱས་པའི་ནང། བོད་རང་བཙན་སློབ་ཕྲུག་ཚོགས་པས། རྒྱལ་སྤྱིའི་ནང་བདུན་ཕྲག་གཅིག་གི་རིང་ལས་འགུལ་ཤུགས་ཆེ་སྤེལ་བཞིན་པ་ལྟར། ནིའུ་ཡོག་ཏུ་ལས་འགུལ་འདི་གོ་སྒྲིག་བྱས་ནས་སྤེལ་བཞིན་པའི་སྐོར་འགྲེལ་བརྗོད་གནང་སོང།
ནིའུ་ཡོག་ལ་ཡོད་པའི་རྒྱ་མི་གཞུང་ཚབ་ཀྱི་ཕྱི་ལོགས་ལ་འདུག་སེ་སྐད་འབོད་རྒྱག་གི་ཡོད། དེ་རིང་གི་ང་ཚོ་འདི་སྐད་འབོད་གོ་སྒྲིག་བྱེད་མཁན་དེ་བོད་རང་བཙན་སློབ་ཕྲུག་ཚོགས་པ་རེད། ཆུ་བཞི་སྒང་དྲུག། US Tibet Committee། དང་བོད་རྒྱལ་ཡོངས་རང་བཙན་ལྷན་ཚོགས་ཚོགས་པ་བཞི་གི་འདུག་བཞིན་ང་ཚོ་གོ་སྒྲིག་བྱེད་རེད་དེ་རིང་གི་གོ་སྒྲིག་བྱེད་དམིགས་ཡུལ་གཙོ་བོ་དེ་གང་ཡིན་ཟེར་ན། ཁ་སང་གཟའ་ཟླ་བ་ནས་བཟུང་བྱས་ཨ་ནི། ཕྱི་ཟླ་གཉིས་པའི་ཚེས་ལྔ་བར་དུ་ང་ཚོ་བདུན་ཕྲག་གཅིག་གི་རིང་ལ Global Week of Action ཟེར་ནས་འདུག་བཞིན་ང་ཚོ་གོ་སྒྲིག་ཅིག་ཞུས་ཡོད། འདི་བདུན་ཕྲག་གཅིག་གི་སྐད་འབོད་ཀྱི་ལས་འགུལ་འདི། གོ་སྒྲིག་བྱེད་ཀྱི་དམིགས་ཡུལ་གཙོ་བོ་དེ་ད་ལྟའི་ཆ་ལ། བོད་ནང་ལ་རྒྱ་ནག་གཞུང་གིས་བོད་པའི་གི་མི་གི DNA གི Force ནས་བསྡུ་རུབ་བྱེད་ཀྱི་ཡོད་རེད། འདིའི་གི་སྒང་ལ་ང་ཚོས་གི་ད་ཅིག་གི་ངོ་རྒོལ་གི་ཤུགས་ཆེན་པོ་གནང་པ་དང་འདི་ཙམ་མ་ཡིན་པ་ད་ལྟ་ཨ་རི་ཁོ་རང་གི Company ཡིན་པ་ཅིག Thermo Fisher Scientific ཁོ་རང་ཚོས་གི་ད་རྒྱ་ནག་གཞུང་ལ་ད་ད་ད་ལྟའི་ཆ་ལ DNA གི་ད་འཕྲུལ་ཆས་རེད་ཅ་ལག་ཚོ་གང་ག་ཅིག་བཙོང་བའི་ཁོ་རང་ཚོས་བཙོང་གི་ཡོད་རེད། ཨ་ནི་ཁ་སང་ཉེ་ཆར་འདྲ་བ་ཞིག་ན་ང་ཚོ་གཟའ་ཟླ་བ་ལ New Jersey གི Thermo Fisher ལས་ཁུངས་ཕྱི་ལོགས་ལ་འདུག་སྐད་འབོད་བརྒྱབ་ཡིན། ད་རིང་ང་ཚོ་རྒྱ་མི་གཞུང་ཚབ་ལས་ཁུངས་སྐད་འབོད་རྒྱབ་ཀྱི་ཡོད།

དེ་འདྲའི་བྱས་ནས་སྐྱག་རྫུན་བཤད་ནས་དོན་དག་ངོ་བོ་དེ་ག་རེ་ལབ་ན། བོད་མི་གི་ཐོག་ལ་ད་དྲག་གནོན་དང་བཙན་གནོན་དམིགས་བསལ་ཅིག་གི་ཐོག་ནས་ད Biological Weapons ལབ་ན་མི་འདུག་དེ་འདྲའི་གི་ཐོག་ནས་ཨ་ནི་བསྡུ་རུབ་བྱས་བྱས་ནས་ད་དེ་ནི་མི་གཅིག་འཛིན་བཟུང་བྱས་པ་ནི་དེའི་གི་ད་ག་རེ་ལབ་དགོས་རེད།

བོད་རང་བཙན་སློབ་ཕྲུག་ཚོགས་པའི་དྲ་ཐོག་ནས་བོད་མིའི་ཁྲག་རིགས་རྒྱུ་རྫས་བསྡུ་ལེན་བྱེད་རྒྱུ་མཚམས་འཇོག་བྱེད་དགོས་པའི་ལས་འགུལ་སྤེལ་བཞིན་པ་ལྟར། འབྱུང་འགྱུར་སྦོ་སི་ཊོན་དུ་རྟེན་གཞི་བྱས་ཡོད་པའི་ལས་ཁུངས་གཙོ་བོའི་མདུན་དུ་ཡང་ངོ་རྒོལ་གྱི་ལས་འགུལ་སྤེལ་འཆར་ཡོད་པ་རེད་འདུག་ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་གྱུར་བཅུག་པ་ཡིན།
རྣམ་པ་ཚོས་ད་ཆ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་དང་བོད་རང་དབང་སློབ་ཕྲུག་ཚོགས་པ་སོགས་རྒྱ་ནག་འོག་སྡུག་སྦྱོང་མྱོང་མཁན་གྱི་ཚོགས་པ་ཚོས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་མཆོག་ལ། རྒྱ་ནག་ལ་ཕེབས་པའི་སྐབས་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དང་ཆབ་སྲིད་བཙོན་པ་ཚོའི་གནད་དོན་ངེས་པར་དུ་གླེང་སློང་གནང་དགོས་པའི་འབོད་སྐུལ་ཞུས་འདུག་དེ་ཡང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཏོ་ནེ་བྷི་ལིན་ཀིན་མཆོག་དང་ནོར་སྲིད་དྲུང་ཆེ་ཇཱ་ནེད་ཡེ་ལེན་རྣམ་གཉིས་ཟླ་བ་འདིའི་ཚེས་ལྔ་དང་དྲུག་ཉིན་གྲངས་གཉིས་རིང་རྒྱ་ནག་ལ་འཚམས་གཟིགས་ཕེབས་ཏེ་རྒྱ་ནག་གི་འབྲེལ་ཡོད་དཔོན་རིགས་ཁག་ཅིག་དང་མཇལ་འཕྲད་གནང་རྒྱུའི་མཛད་འཆར་ཡོད་པ་ལྟར་ཨ་མི་རི་ཀའི་གྲོས་ཚོགས་གོང་མའི་སྤྱི་མཐུན་ཚོགས་པའི་འཐུས་མི་ཁག་ཅིག་གིས་ཞུ་སྙན་ཞིག་ཕུལ་ཡོད་པ་དེའི་ནང། རྒྱ་ནག་གཞུང་ནས་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་བཞིན་པའི་བྱ་སྤྱོད་དང་དྲང་བདེན་མིན་པའི་ཚོང་འབྲེལ་གྱི་ལམ་ལུགས་ད་ག་ནང་བཞིན་རྒྱལ་ནང་དང་རྒྱལ་སྤྱིའི་ཁྱོན་སོགས་དྲག་གནོན་གྱི་བྱ་སྤྱོད་སྤེལ་སྟངས་བཅས་ཀྱི་ལས་འགན་འཁྱེར་དགོས་པའི་གནོན་ཤུགས་སྤྲོད་དགོས་པའི་འབོད་སྐུལ་གནང་འདུག་དེ་དང་ཕྱོགས་མཚུངས་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་ཡོད་པའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་གསར་འགོད་གསལ་བསྒྲགས་ཤིག་སྤེལ་བའི་ནང། རྒྱ་ནག་སྡེ་ཚན་གྱི་འགན་འཛིན་ལས་ཚབ་པ་མཱ་ཆ་དབྱང་གི་མཚན་ཐོག་ནས་ཕྱི་དྲིལ་དྲུང་ཆེར། ད་རེས་འཚམས་གཟིགས་ཕེབས་པའི་སྐབས་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་བཞིན་པའི་སྲིད་བྱུས་ཀྱི་གནད་དོན་དང་ད་ག་ནང་བཞིན་ལུགས་མཐུན་མིན་པའི་ཐོག་ནས་ཝི་གྷུར་མི་རིགས་མང་པོ་བཙོན་འཇུག་བྱས་ཡོད་པ་དེ་དག་འཕྲལ་དུ་གློད་གྲོལ་གཏོང་དགོས་པ་སོགས་ཀྱི་གནད་དོན་ཐོག་གླེང་སློང་དགོས་པའི་འབོད་སྐུལ་གནང་འདུག་ཡང་བོད་རང་དབང་སློབ་ཕྲུག་ཚོགས་པས་གཙོས་ཨ་མི་རི་ཀའི་མངའ་སྡེ་ཕལ་ཆེ་བའི་ནང་ཡོད་པའི་རྒྱ་ནག་དང་ཧོང་ཀོང་ཝི་གྷུར་པ་བཅས་ཀྱི་ཚོགས་པ་ཁག་ཐུན་མོང་གིས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་མཆོག་གི་འཚམས་གཟིགས་སྐབས་འགྲོ་བ་མིའི་ཐོབ་ཐང་གླེང་སློང་གནང་དགོས་པ་དང་ལྷག་པར་དུ་ཆབ་སྲིད་བཙོན་པ་ཚོའི་གནད་དོན་སྐོར་གླེང་སློང་གནང་དགོས་པའི་འབོད་སྐུལ་ཞུ་ཡིག་ཞིག་ཕུལ་བའི་ནང། བོད་ནང་འདས་པའི་ལོ་ཤས་ནས་བཟུང་རྒྱ་ནག་གཞུང་གིས་སྲིད་ཇུས་དང་ལྡན་པའི་ཐོག་ནས་བོད་མིའི DNAའམ་རིགས་རྫས་ཟུངས་ཁྲག་བསྡུ་ལེན་བྱེད་བཞིན་པ་དང་ད་ག་ནང་བཞིན་ཕྲུ་གུ་ཁྲི་ཕྲག་མང་པོ་རྒྱ་ནག་གི་གཏན་འཇགས་སློབ་གྲྭ་ཁག་ཏུ་སློབ་འཇུག་བྱས་ཏེ་ཁོང་ཚོའི་བསམ་བློ་གུང་ཁྲན་ཚོགས་པའི་ལྟ་གྲུབ་སོགས་སློབ་གསོའི་འོག་བསྒྱུར་ཐབས་ཀྱིས་བོད་མིའི་ངོ་བོ་དང་རིག་གཞུང་སོགས་རྩ་མེད་བཟོ་ཐབས་བྱེད་བཞིན་པ། ད་ག་ནང་བཞིན་བོད་ཀྱི་ཆབ་སྲིད་བཙོན་པ། རྩོམ་པ་པོ་སྒོ་ཤེས་རབ་རྒྱ་མཚོ་ལགས་དང་ཨ་ཉག་སེང་གྲགས་ལགས་གཙོས་བཙོན་པ་རྣམས་ལ་དྲང་བདེན་མིན་པའི་ཁྲིམས་ཤིག་གི་ཉེས་ཆད་འགེལ་ནས་བཙོན་འཇུག་བྱས་པ་སོགས་ཀྱི་གནད་དོན་རྣམས་ཐེར་འདོན་གནང་སྟེ་གླེང་སློང་གནང་དགོས་པའི་འབོད་སྐུལ་ཞུས་འདུག། དམིགས་བསལ་བཅར་འདྲི་ལེ་ཚན་ནང་ལོ་མང་རིང་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་སྤྱི་འཐུས་དང་འོས་བསྡུ་འགན་འཛིན་སོགས་ཕྱག་ལས་མང་པོ་གནང་མྱོང་ཡོད་པ་དགོན་ཤར་རྡོ་རྗེ་དགྲ་འདུལ་ལགས་ཀྱིས་སྐུ་ཚེའི་ལོ་རྒྱུས་ཕྱག་དེབ་ཉེ་ཆར་འགྲེམས་སྤེལ་གནང་ཡོད་པ་བཞིན་ཁོང་སྤྱི་འཐུས་དང་ཚོགས་གཞོན་སོགས་ཀྱི་ཕྱག་ལས་ཐུགས་འགན་བཞེས་པའི་སྐབས་དང་འབྲེལ་བའི་གནས་ཚུལ་ཁག་ཅིག་གི་སྐོར་འཆི་མེད་ལགས་ནས་བཀའ་འདྲི་ཞུས་ནས་ཕྱོགས་སྒྲིག་ཞུ་བའི་ལེ་ཚན་མཐའ་མ་དེ་སྙན་སྒྲོན་ཞུ་གི་ཡིན། གསན་མཁན་རྣམས་ལྷན་རྒྱས་སྐུ་ཁམས་བཟང་གཟའ་འཁོར་སྔོན་མའི་ལེ་ཚན་ནང་བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་ལ་དུས་ཡུན་རིང་པོ་ལས་གནས་མང་པོའི་ཐོག་ལ་ཕྱག་ལས་གནང་མྱོང་མཁན

གཞོན་ནུའི་བསམ་ཤོག་ནང་ལོགས་ལ་ལྟ་ཅེས་ཆོལ་གསུམ་སྤྱི་འཐུས་ཀྱི་འོས་བསྡུའི་ནང་ལོགས་ལ་བཙན་བྱོལ་བོད་མི་ཡོངས་ཀྱིས་འོས་གཞི་དང་འོས་འཕེན་གཉིས་ཀ་ཆོལ་ཁ་ཐ་སྙད་འདྲེ་མ་དགོས་པར་ད་སྤྱི་འཐུས་ཡོངས་རྫོགས་གཅིག་མི་རེ་རེ་འོས་རེར་འཕེན་ཡག་དེ་འདྲའི་བསམ་འཆར་ཅིག་བྱུང་ཡོད་ཟེར་བ་དེ་ལ་ཡང་གཅིག་གི་ཐ་སྙད་ཅིག་ཉར་ཐུབ་མཁན་མ་བྱུང་མིན་འགྲོ།

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ང་ཚོའི་ལས་རིམ་མུ་མཐུད་དེ་གསན་ཞུ་རོགས་གནང། བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཕྱག་རོགས་ལྕམ་སྐུ Victoria Nuland མཆོག་བལ་ཡུལ་དུ་གཞུང་འབྲེལ་འཚམས་གཟིགས་གནང་བཞིན་ཡོད་པ་དང་བཅས་བལ་ཡུལ་ནང་ཉེ་ཆར་གཞུང་འཕོ་འགྱུར་ཕྱིན་པ་དེས་བལ་ཡུལ་ནང་གནས་སྡོད་བོད་མི་སྐྱབས་བཅོལ་བའི་གནས་བབ་ལ་འགྱུར་བ་ཞིག་འགྲོ་མིན་ཐད་ཀྱི་སྐོར་བལ་ཡུལ་ནང་གི་འགྲོ་བ་མིའི་ཐོབ་ཐང་ཚོགས་པའི་ཚོགས་གཞོན་བཟང་པོ་ལགས་དང། བསྟན་འཛིན་བདེ་སྐྱིད་ལགས་བར་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་ལོགས་ལ། ད་བལ་ཡུལ་ནང་ལོགས་ཀྱི་ཆབ་སྲིད་ཀྱི་ཁོར་ཡུག་རེད་ད་ག་ནང་བཞིན་འདས་པའི་ལོ་བཅུ་ཕྲག་གཅིག་དང་ཕྱེད་ཀ་ལྷག་ནང་ལོགས་ལ་བལ་ཡུལ་ནང་བཞུགས་པའི་ཀྱི་ད་སྐྱབས་བཅོལ་བོད་མི་ཚོའི་ཀྱི་གནས་སྟངས་ལ་འགྱུར་བ་ཧ་ལས་པའི་གྱི་ཤུགས་ཆེན་པོ་ཅིག་ཕྱིན་པའི་གྱི་གནས་ཚུལ་མང་པོ་ཅིག་ད་གསན་མཁན་རྣམ་པ་ཚོས་མཁྱེན་བསྡད་ཀྱི་ཡོད་རེད། དེ་ཡང་ད་ད་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་སྤྱི་ཟླ་བཅུ་གཉིས་ནང་ལོགས་ལ་བལ་ཡུལ་ནང་ལོགས་ད་སྲིད་བློན་གྱི་འོས་བསྡུ་དང་འབྲེལ་བྱས་གྲུབ་འབྲས་ཐོན་པའི་ནང་ནི་ད་མའོའི་གྱི་ལྟ་གྲུབ་འཛིན་མཁན་དམར་ཤོག་ཚོགས་པའི་གྱི་ད་སྤྱི་ཁྱབ་སྐུ་ཞབས་པྲ་ཅཱན་དཱ་ཞེས་ཡོངས་གྲགས་ཁོ་རང་པྲ་ཅཱན་དཱ་དེ་འདྲ་ཞུས་དེའི་སྐོར་དེ་ཁོ་རང་གི་ད་མཚན་དེ Pushpa Kamal Dahal ད་ད་ལྟ་རང་ལོ་དྲུག་ཅུ་རེ་བརྒྱད་ཡིན་པ་ཁོ་རང་བལ་ཡུལ་གྱི་སྲིད་བློན་ཆགས་ཡོད་དེ་གང་ལྟར་སྲིད་བློན་ཆགས་ཡ་དེ་ཡང་ད་གནས་སྟངས་ཁོར་ཡུག་ཅིག་བརྟན་པོ་མ་ཡིན་པའི་གི་ཅིག་འོག་ལ་ཡོད་པ་ཚང་མས་ད་ཞུས་བསྡད་ཀྱི་འདུག་ཨ་ད་རིང་གི་ལེ་ཚན་དེའི་ནང་ལོགས་ལ་སྤྱི་ཡོངས་ནས་ཅིག་བལ་ཡུལ་གྱི་ཆབ་སྲིད་ཀྱི་ཁོར་ཡུག་དེ་ད་ད་གནས་སྟངས་ག་འདྲ་ཅིག་ཡོད་མེད་དང་དེ་ཁོར་ཡུག་དེ་ལ་ཡར་རྒྱས་ཀྱི་རྣམ་པ་ཅིག་མཐོང་དང་མ་མཐོང། དེ་བཞིན་ད་བལ་ཡུལ་ནང་ལོགས་བཞུགས་པའི་གི་བོད་མི་ཡི་ད། ལྷག་པར་དུ་སྐྱབས་བཅོལ་གྱི་བོད་མི་ཚོའི་གི་གནས་སྟངས་ལ་འགྱུར་བ་ཅིག་ད། འགྲོ་ཐུབ་ཀྱི་རེད་མ་རེད་ཐོག་ལ་བཀའ་མོལ་ཞུ་ཡས་ཡིན་ཨ་ད་རིང་གི་ལེ་ཚན་འདིའི་ནང་ལོགས་ལ། ཆེད་མངགས་བལ་ཡུལ་ནང་བཅའ་བཞུགས་བཟང་པོ་ལགས་གདན་འདྲེན་ཞུས་ཡོད་བཟང་པོ་ལགས་ཡིན་ན་ད་བལ་ཡུལ་ནང་ལོ་མང་རིང་གནས་བཞུགས་གནང་བཞིན་པ་དང་ད་ག་ནང་བཞིན་བལ་ཡུལ་ནང་ལོགས་ལ་ཆགས་པའི Human Rights Organization འགྲོ་བ་མིའི་ཐོབ་ཐང་གི་ཚོགས་པ་དེའི་ནང་ཡང་ལོ་མང་པོ་ཅིག་ཕྱག་ལས་གནང་བསྡད་ཡོད་རེད་ཨ་ནི། བཟང་པོ་ལགས་ད་རིང་ང་ཚོའི་ལེ་ཚན་ནང་ཕེབས་པ། སྙིང་ཐག་པ་ནས་ཐུགས་རྗེ་གནང་ཞུ་བ་དང་ངའི་དྲི་བ་དང་པོ་དེ་འདི་ཡིན་ད་ད་ལྟ་ཉེ་ཆར་རང་བལ་ཡུལ་ནང་ལོག་ལ་སྲིད་བློན་གྱི་འོས་བསྡུ་དེ་འདྲའི་མཇུག་བསྒྲིལ་བ་རེད། ད་ཆབ་སྲིད་ཀྱི་གནས་སྟངས་དེ་ད་ཟང་ངེ་ཟིང་ངེ་ཅིག་ཡིན་པ་ཚང་མས་ད་ངོས་འཛིན་བྱས་བསྡད་འདུག་ད་ག་ནང་བཞིན་བལ་ཡུལ་ནང་ལོག་ཆ་མཚོན་པ་ཡིན་ན་སྤྱི་ལོ་ཉིས་སྟོང་བརྒྱད་ནས་ད་ད་ལྟ་བར་དུ་བསྡུར་བ་ཡིན་ན་བལ་ཡུལ་ནང་ལོག་ལ་གཞུང་ཐེངས་མ་བཅུ་ཅིག་བརྗེ་བོ་བརྒྱབ་པའི་གི་ད།

ཡིན་ན་ཡང་ཨང་པ་ལ་མི་འདང་ཆགས་སོང་དུས་ག་ལ་ཡིན། ཁོ་རང་དམར་ཤོག་གང་འདྲ་ཚུར་རུལ་སུལ་བྱས་མི་རུལ་སུལ་བའི་ཐབས་ཤེས་དང་བྱས་ནས། ཕར་ཕྱོགས་གི་ངམ། བྱང་ཕྱོགས་ཕྱོགས་ཀྱི་རྒྱལ་ཁབ་ཀྱི་གནོན་ཤུགས་ཀྱི་ཐོག་ནས་ཨ་ནི། ཁ་ར་ས་ཁོ་བྱས་ནས་འདི། ཁོ་ཚོ་གི་འདི་བྱས་ནས Pushpa Kamal Dahal ཅིག་གི་འདི་བྱས་ནས་ད། སྲིད་བློན་ཆགས་པ་རེད་བ།
ལའང Pushpa Kamal Dahal ཁོ་རང་ད་ལྟ་སྲིད་བློན་ལོ་གཉིས་དང་ཕྱེད་ཀ་མ་གཏོགས་བྱས་ཡོད་མ་རེད། འདི་ཁོ་རང་མེད་པར་ལྷག་མ་དེ་ག་འདྲས་སུ་གཏོང་གི་རེད། མ་མཐའ་དེ་འདི་ལབ་ཐུབ་གི་མ་རེད་ག་རེ་ཟེར་ན་ཁ་སང་ཁོ་རང་གི Vote of Confidence ལེན་སོང་ལ། Vote of Confidence ལེན་དུས་ག་ལ Party གཉིས་ན་གསུམ་ན་དེ་མ་གཏོགས་དེ་རུ་གཞན་པ་གང་ག་གིས་ཁོ་ལ Vote བླུགས་ཡོད་རེད།

རྒྱ་ནག་གི་ལྟ་ཕྱོགས་ལ་རྒྱབ་སྐྱོར་བྱེད་མཁན་གྱི་རྣམ་པ་ཅིག་མང་པོ་ཅིག་མཐོང་ཡས་འདུག་ཨཱ་ནི། སྤྱིར་བཏང་ནི Prachanda ཁོ་རང་རང་མི་སྒེར་ཅིག་ཡིན་ན་ད་ལྟ་རྒྱ་ནག་མཉམ་དུ་འབྲེལ་བ་ག་འདྲས་ཡོད་རེད་ཨཱ་ནི་ལྷག་པར་དུ་རྒྱ་ནག་གི་སྲིད་འཛིན Xi Jinping མཉམ་དུ་ཡང་འབྲེལ་བ་དེ་འདྲས་གལ་ཡག་པོ་ཡོད་མེད་ཀྱི་སྐོར་ལ་ལོ་རྒྱུས་དེ་འདྲས་མཁྱེན་ཡོད་ན།

ད་ལྟ་ནི་སྔོན་མ་ཨོ་ལིམ་པིག་ཡོད་དུས་ག་ལ་ཡིན་ན་ཨོ་ལིམ་པིག་གི་ཕྱིན་དུས་ག་ལ་ལ་ཕ་གིར་ཡོང་ཚེ་ནི Assistant Minister ཕི་འདེག receive བྱེད་ཨ་ནི་ཕི་ནི་ཀེ་མ་བཏང་དུས་ག་ལ་ཁོ་རང་འདོག་ག་དེ་དེ་ནི་དེ་ནི་ཡོད་རེད་ད་དེའི་གཞུག་ནས་ཨོ་ལི་ཐབ་ལ་ཨ་ནི།

གནང། ལགས་འོང་ད་ལྟ་སྲིད་བློན་གྱི་འོས་བསྡུ་དང་འབྲེལ་བྱས་མང་མོས་མ་ཐོབ་ཙང་གཅིག་ཚོགས་པ་གཅིག་ལ་ཨ་ནི་དེའི་རྐྱེན་པས་ཀྱིས་ད་ཚོགས་པ་གཉིས་གསུམ་མཉམ་དུ་མཉམ་འབྲེལ་གྱི་ཐོག་ནས་གཞུང་བཙུགས་དགོས་པའི་གི་གནས་སྟངས་ཆགས་དུས་རང་བཞིན་གྱིས་ད་བལ་ཡུལ་ནང་ལོགས་ལ་ད་ལྟ་སྲིད་གཞུང་འདི་བརྟན་པོ་མེད་པའི་གི་གནས་སྟངས་ཅིག་ཡོད་རེད་བཟང་པོ་ལགས་ཀྱིས་གསུང་གི་འདུག་ཨ་ནི་བཟང་པོ་ལགས་ཀྱིས་ད་ལྟ་འདིའི་གོང་ལ་ཨ་ནི་ཡང Prachanda དང་ཨོ་ལི་གཉིས་བསྡུར་བ་ཡིན་ན་ཨོ་ལི་ཁོ་རང་བཞིན་གྱིས་རྒྱ་ནག་དམར་ཤོག་གཞུང་དང་ལྷག་པར་དུ་ཤི་ཅིན་ཕིང་དང་གཅིག་ཐག་ཉེ་བ་དང་འབྲེལ་བ་བཟང་བ་ཡོད་པ་གསུང་གི་འདུག་ཨ་ནི་ད་ད་ལྟ་ད་ལྟའི་ཆ་ལ་བལ་ཡུལ་ནང་ལོགས་ལ Prachanda གྱི་སྲིད་དབང་ཡིན་དུས། བལ་ཡུལ་ནང་ལ་བཞུགས་པའི་གྱི། ད་སྐྱབས་བཅོལ་བོད་མི་ཚོའི་གྱི་གནས་སྟངས་ལ་འགྱུར་བ་ཕྲན་བུ་ཅིག་དེ་འདྲའི་འགྲོ་སྲིད་ཡའི་གྱི་གནས་སྟངས་ཡོད་རེད་ཡང་མིན་ན་ཡང་ཁོ་རང་བཞིན་གྱི། གནས་སྟངས་དེ་འགྱུར་བ་འགྲོ་མི་དགོས་པ་ད་ལྟ་ག་འདྲས་ཡོད་པ་ད་ག་རང་བསྡད་སྡོད་ཀྱི་ཡོད་ན།

ད་ག་རང་བསྡད་སྡོད་ཀྱི་རེད་དྲན་འདུག་དེ་སྡུག་རུ་ཞེ་དྲག་གི་འགྲོ་ཡ་ཁེལ་ཡོད་མ་རེད། ལགས་འོང་ཨ་ནི་ད་ལྟ་བཟང་པོ་ལགས་ཀྱིས་དེ་སྔ་རྒྱལ་པོའི་གི་དུས་ཚོད་སྐབས་སུ་ཨ་ནི་ད Red Cross ལ་སོགས་པའི་གི་བལ་ཡུལ་ནང་ལོགས་ལ་བོད་མི་ཚོའི་གི་དཀའ་སྡུག་ཁག་ཅིག་ཞུ་ས་ཡོད་རེད་གསུང་གི་འདུག་ད་ད་ལྟའི་ཆ་ལ་ཞུ་ས་རྩ་བ་ནས་མེད་པ་ཡིན་ན་ཅིག་ང་ཚོ་ད་བལ་ཡུལ་ནང་ལོགས་ལ་སྐུ་ཚབ་དོན་གཅོད་ལས་ཁུངས་ཅིག་ཡོད་རེད་ཨ་ནི་སྐུ་ཚབ་དོན་གཅོད་ལས་ཁུངས་དང་ཡང་བལ་ཡུལ་གཞུང་བར་དུ་གི་འབྲེལ་བ་དེ་ག་འདྲས་ཡོད་ན་ཅིག་དཀའ་སྡུག་དེ་ཚོ་ཞུ་ས་རྩ་བ་ནས་མེད་པ་རེད།

མཁྱེན་བསྡད་ཡ་དང་གསུང་བསྡད་ཡ་ཅིག་ཆགས་བསྡད་ཀྱི་འདུག་ད་ལྟའི་ཆ་ལ་བལ་ཡུལ་ནང་ལོགས་ལ་བཞུགས་པའི་གི་བོད་མི་ཚོ་ལ་ད་ཡིག་ཆ་སྐྱབས་བཅོལ་གྱི་ལག་དེབ་འདི་མེད་པ་མང་པོ་ཅིག་རག་གི་ཡོད་མ་རེད་མེད་དུས་ད་ཁོ་ཚོའི་གི་འཚོ་བའི་གནས་སྟངས་ཅིག་སློབ་གྲྭ་འགྲོ་སློབ་གྲྭ་འགྲོ་ཡ་ལ་སློབ་གྲྭ་འགྲོ་ན་འགྲོ་ཆོག་ཡ་གི་ཡིག་ཆ་ག་རེ་སྟོན་དགོས་རེད་ཡང་ལས་ཀ་བྱེད་ན་ཅིག་གཞུང་གི་ལས་ཀ་ནང་ལོགས་ལ་གཞུང་ཙམ་མ་ཡིན་པ་སྤྱི་བཏང་ནས་ཅིག་ཀམ་པ་ནི་དེ་འདྲའི་ཚོང་དང་འབྲེལ་བ་ཡོད་པའི་གི་ལས་ཀ་བྱེད་པ་ཡིན་ན་ཡིག་ཆ།

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་སྤྱི་ཟླ་གསུམ་པའི་ནང་ལོགས་ལ་རྒྱ་ནག་གི་ཕྱི་སྲིད་བློན་ཆེན་ད་ཝང་ཡི་ཅིག་བལ་ཡུལ་ནང་ལོགས་ལ་འཚམས་གཟིགས་ཕེབས་པའི་སྐབས་སུ། ཁོ་རང་གིས་ཅིག་བལ་ཡུལ་ལ་ཕྱི་ཡི་གི་རྒྱལ་ཁབ་ཀྱི་ཤུགས་རྐྱེན་དེ་འདྲའི་ཅིག་སླེབས་པ་ཡིན་ན། བལ་ཡུལ་དང་རྒྱ་ནག་བར་གྱི་འབྲེལ་བ་འདི་ལ་ཅིག་ཉེན་ཁ་བཟོ་གི་རེད་ད་དེ་འདྲའི་གསུངས་པའི་གི་གནས་ཚུལ་ཅིག་ཐོན་ཡོད་རེད་ད་ག་ནང་བཞིན་གྱི་བལ་ཡུལ་གྱི་ད་ཕྱི་རྒྱ་ནག་མ་ཡིན་པའི་རྒྱལ་ཁབ་གཞན་ད་དཔེར་ན་རྒྱ་གར་རེད་ད་ག་ནང་བཞིན་ཨ་མི་རི་ཀ། དེ་ཚོ་མཉམ་དུ་གཅིག་མཐུན་འབྲེལ་གྱི་ཡང་གཅིག་མཉམ་འབྲེལ་གྱི་ཐོག་ནས་ལས་འགུལ་རྒྱ་ནག་ལ་ཁ་གཏད་བཅག་ཡ་གྱི་ལས་འགུལ་དེ་འདྲ་སྤེལ་བ་ཡིན་ན་རྒྱ་ནག་ལ་ཡང་ཉེན་ཚབས་དང་རྒྱ་ནག་གི་ངོས་ནས་གཅིག་བལ་ཡུལ་དང་འབྲེལ་བ་དེ་བཟང་པོ་མི་ཆགས་པའི་གྱི་རྣམ་འགྱུར་གཅིག་དེ་འདྲས་སུ་སྟོན་ཡོད་རེད། བཟང་པོ་ལགས་ཀྱི་ཆ་ནས་བལ་ཡུལ་དང་རྒྱ་ནག་གི་འབྲེལ་བ་དང་བལ་ཡུལ་དང་ད་རྒྱ་གར་གྱི་འབྲེལ་བ་གཉིས་བར་ལ་ཁྱད་པར་ག་རེ་ཡོད་རེད་ད།

ལའོ་བཟང་པོ་ལགས་ཀྱིས་ད་ལྟ་འདི YouTube ནང་ལོ་ལྟ་བཅས་སྤྱི་ཚོགས་དྲ་ལམ་གྱི་ད་གླེང་སྟེགས་ཡོད་ན་མེད་ན་ཅིག་ཆགས་བསྡད་པ་རེད་མི་ལྟ་ས་ཡ་མང་པོས་ཀྱི་ལྟ་ས་འདི་འདྲའི་རྒྱ་ནག་གཞུང་གི་ཅིག་ད་དཔེ་ཞེ་དྲག་གི་རོགས་པ་བྱས་བྱས་རྒྱ་ནག་གི Propaganda རེད་བ་ད་ཅིག་གནས་ཚུལ་མི་འདྲ་བ་ད་ཏག་ཏག་མ་ཡིན་པ་འདི་ཚོ་ཁྱབ་སྤེལ་བྱེད་ས་ཆགས་བསྡད་ཡོད་རེད་ཨ་ནི་འདི་ཚོ་ལ་གཙོ་བོ་རྒྱ་ནག་གཞུང་གི་ད་མི་འདི་ཚོ YouTube བཟོས་མཁན་འདི་ཚོ་མི་སྒེར་རང་ཆགས་བསྡད་ཀྱི་ཡོད་རེད་བལ་ཡུལ་རང་ལ་བསྡད་མཁན་བོད་བལ་ཡུལ་མི་འདི་འདྲ།

ཧ་ལས་པའི་གི་རྒྱབ་སྐྱོར། དཔལ་འབྱོར་དང་ད་ཆབ་སྲིད་ཚང་མའི་ཐོག་ནས་ཤུགས་ཆེན་པོ་གནང་ཡོད་རེད་ན་ནིང་ལོ་ཡིན་ན། ལྕམ་བོད་དོན་དམིགས་བསལ་འབྲེལ་མཐུད་པ་ཨ་མི་རི་ཀའི་གི་ཕྱི་སྲིད་ལས་ཁུངས་ནས་ཨ་ཛི་ར་ཛི་ཡ་མཆོག་དེ་འདྲས་བལ་ཡུལ་ནང་སླེབས་བྱས་བོད་མི་གཞིས་ཆགས་ཁག་གི་བོད་མི་རྣམས་དང་ཐུག་འཕྲད་བྱས་ཡོད་རེད་ད། ད་ལྟ་སྐུ་ཞབས་པྲ་ཅན་ཏཱ་དེ་འདྲས་བལ་ཡུལ་གྱི་སྲིད་བློན་ཆགས་ཡོད་དུས། སླར་ཡང་ད་ཡང།

ལའོ། ཨ་ནི་བཟང་པོ་ལགས་ངའི་དྲི་བ་ཐ་མ་དེ་འདི་ཡིན། ལའོ། གསུངས་དང། ལ་སེ། ཨ་ནི་ད་ངའི་དྲི་བ་ཐ་མ་དེ་འདི་ཡིན་བཟང་པོ་ལགས་ག་རེ་ཟེར། བལ་ཡུལ་གྱི་ཆབ་སྲིད་ཀྱི་གནས་བབ་འདི་ད་ལྟ་བརྟན་པོ་མེད་པ་ཅིག་ཆགས་བསྡད་ཀྱི་ཡོད་དུས། བལ་ཡུལ་གྱི་གནས་སྟངས་འདི་འདི་འདྲས་ག་འདྲས་ཆགས་པ་རེད་ད་ཡོང་འགྱུར་གྱི་ལོ་འགའ་ཤས་ནང་ལོ་ལ་བལ་ཡུལ་ནང་ལོ་ལ་ཆབ་སྲིད་ཀྱི་འགྱུར་བ་ཅིག་འགྲོ་སྲིད་ཀྱི་རེད་ཆབ་སྲིད་ད་གཞུང་བརྟན་པོ་ཅིག་ཡོང་ཐུབ་ཀྱི་རེད།

བཟུང་གི་ཡོད་ཀྱང་འཇར་མན་གཞུང་གིས་རྒྱ་ནག་གི་ངན་བྱུས་དེ་སྐྱོན་བརྗོད་གནང་འདུག་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལ་དྭགས་ཁྲིག་སེ་རིན་པོ་ཆེ་མཆོག་ལ་ཉེ་ཆར་རྒྱ་གར་གཞུང་ནས་ཆེས་མཐོའི་པདྨ་ཤྲིའི་གཟེངས་རྟགས་འབུལ་བཞེས་གནང་བར་དགའ་བསུའི་འཚམས་འདྲི་ཞིག་གནང་ཡོད་པ་དེའི་ནང་སྐུ་ཉིད་ལ་ཆེས་མཐོའི་གཟེངས་རྟགས་འབུལ་བཞེས་གནང་བ་དེ་ནི་རིན་པོ་ཆེ་མཆོག་གིས་ཆོས་ཕྱོགས་དང་བྱམས་བརྩེའི་ཕྱག་ལས་ཕུལ་བྱུང་གནང་བའི་མཛད་རྗེས་ལ་བརྟེན་ནས་ཡིན་པར་བརྟེན་ངོས་ཀྱིས་བོད་མི་མང་གི་ཚབ་ཞུས་ཏེ་འཚམས་འདྲི་ཡོད་ལ་མ་འོངས་པར་ཡང། རིན་པོ་ཆེ་མཆོག་གི་མཛད་འཕྲིན་མཐའ་དག་ལྷུན་གྱིས་གྲུབ་པའི་སྨོན་འདུན་ཡོད་ཅེས་བཀོད་གནང་འདུག་གསར་འགྱུར་གཞན་ཞིག་ལ་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་དང་བོད་རང་དབང་སློབ་ཕྲུག་ཚོགས་པ་སོགས་རྒྱ་ནག་འོག་སྡུག་སྦྱོང་མྱོང་མཁན་གྱི་ཚོགས་པ་ཚོས་རིང་མིན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་མཆོག་རྒྱ་ནག་ལ་ཕེབས་པའི་སྐབས་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དང་ཆབ་སྲིད་བཙོན་པ་ཚོའི་གནད་དོན་ངེས་པར་དུ་གླེང་སློང་གནང་དགོས་པའི་འབོད་སྐུལ་ཞུས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་བཀོད་སྒྲིག་གནང་མཁན་འཆི་མེད་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་གནང།